སེམས་ཅན་སྡུག་བསྔལ་གྱི་རྒྱུ་ལ་འཇུག་པ་དགག་པར་བྱ་བའི་གནས་སུ་གྱུར་པ་ནི་དེ་ལས་འགོག་པར་བྱེད་པ་དང། གནང་བར་བྱ་བའི་གནས་སུ་གྱུར་པ་བདེ་བའི་རྒྱུ་ལ་མི་འཇུག་པ་རྣམས་ལ་ནི་མི་འཇུག་པ་རྣམས་ལ་ནི་གནང་བ་སྟེ་རྒྱུ་དེ་སྒྲུབ་པར་བྱེད་པ། གནང་བཀག་གི་གནས་ལ་ཡང་དག་པར་འཇུག་པའི་སེམས་ཅན་བསྡུ་བར་འོས་པ་རྣམས་ནི་སྡུད་པར་བྱེད་པ། གནང་བཀག་གི་གནས་ལ་ལོག་པར་ཞུགས་པའི་སེམས་ཅན། ཚར་གཅད་པར་འོས་པ་རྣམས་ནི་ཚར་གཅོད་པར་བྱེད་པ་སྟེ། དེ་བཞི་ལ་རང་གི་ལུས་ངག་གི་ལས་ཡོངས་སུ་དག་པར་འཇུག་པའོ། ཟེར་རྣམ་པ་བཞི་པོ་དེ་བྱས་སོ།

ཚུལ་ཁྲིམས་ཀྱི་ཕར། ཕར་ཕྱིན་ལྷག་མ་ལྔ་དང་ལྡན་པའི་ཚུལ་ཁྲིམས་ལྔའོ། ཕར་ཕྱིན་ལྷག་མ་ལྔ་དང་ལྡན་པའི་ཚུལ་ཁྲིམས་ལྔའོ། དེ་དག་ནི་བྱང་སེམས་རང་དང་སེམས་ཅན་གཞན་ལ་འདི་ཕྱིར་བདེ་བར་གྱུར་པས་ན་འདི་དང། གཞན་དུ་བདེ་བར་གྱུར་པ་ཞེས་བྱའོ། དེ་ལ་སྦྱིན་པས་ནི་ཕྱི་མ་ལ་ལོངས་སྤྱོད་ཆེན་པོར་འགྱུར་བ་བཟོད་པས་ནི་རང་གཞན་གྱི། རང་གཞན་འདི་ཕྱིར་བདེ་བའི་རྒྱུར་འགྱུར་བ། ཕྱི་མ་ལ་གཡོག་འཁོར་དང་ལྡན་པར་འགྱུར་བར་བཟོད་པ། བརྩོན་པས་ནི་འདིར་མི་དགེ་བ་དང་མི་འདྲེ་ཞིང་ཕྱི་མར་སྤྲོ་བ་ཆེན་པོར་འགྱུར་བ་བསམ་གཏན་གྱིས་འདིར་བདེ་བ་ལ་རེག་ཅིང་ཕྱི་མར་རྣམ་པར་དག་པའི་ལྷར་སྐྱེ་བ་ཤེས་རབ་ཀྱིས་འདིར་མཁས་པར་འགྱུར་ལ་ཕྱི་མ་ཤེས་རབ་ཁྱད་པར་ཅན་དུ་འགྲོ་བའོ་ཞེས་ཛི་ན་པུ་ཏྲ་སོགས་འཆད་དོ། དེ་རང་བྱས་སོ། དེ་སྐད་དེ། ཚུལ་ཁྲིམས་དྲུག་པ་གོ་ཆོད་ད་ཚུལ་ཁྲིམས་བདུན་པ་གོ་ནི་ཡིན་པས་ཚུལ་ཁྲིམས་བདུན་པ་ལ་རྣམ་པར་དག་པའི་ཚུལ་ཁྲིམས་མཐའ་དག་དག་བྱས་སོ།

ལེགས་པར་བླངས་པ་ནི་ལམ་གྱི་སྐབས་སུ་དགེ་སྦྱོང་གི་ཚུལ། འདོད་པ་དང་མཐར་ཐུག་པ་ན་རྫོགས་པའི་བྱང་ཆུབ་འདོད་པའི་ཕྱིར་དུ་ཚུལ་ཁྲིམས་བླངས་པ་ཡིན་གྱི་རྒྱལ་པོའི་ཆད་པ་སོགས་ལས་ཐར་པ་དང་འཚོ་བ་འདོད་པའི་ཕྱིར་བླངས་པ་མ་ཡིན་པའོ། བླངས་པ་མིན་པའོ། ཧ་ཅང་ཞུམ་པོ་མིན་པ་ནི་བསླབ་པའི་གཞི་ཐམས་ཅད་བཅས་པ་ལས། འགལ་བར་བྱས་པ་ལ་ཆུང་དུ་འགྱོད་པའམ་འགྱོད་པ་ཆུང་བ་ནི་ཧ་ཅང་ཞུམ་པ་ཡིན་ལ་དེ་མེད་པའི་ཕྱིར་འགྱོད་པ་ཆེ་བའོ། དེ་ལྟར་ཡང་ཉན་ས་ལས་ཇི་ལྟར་ན་ཧ་ཅང་ཞུམ་པ་ཡིན་ཞེ་ན་དེ་ལྟར་འདི་ལ་ལ་ལ་བསླབ་པའི་གཞི་རྣམས་ལ་ངོ་ཚ་མེད་ཅིང་འགྱོད་པ་ཆུང་བ་དང་ལྷོད་ཅིང་གཡེང་བར་བྱེད་པ་ཡིན་ཏེ། ཞེས་གསུངས་པས་འགྱོད་པ་ཆུང་བ་མེད་པ་ནི་འགྱོད་པ་ཆུང་བ་མེད་པ་ནི་འགྱོད་པ་ཆུང་བ་མེད་པ་ནི་འགྱོད་པ་ཆེ་བར་བྱའོ། འགྱོད་པ་ཆུང་བ་མེད་པ་ནི་ཆེ་བ་ལ་བྱ་ཡི། འགྱོད་པ་ཆུང་བ་ཙམ་ཡང་མེད་པ་ལ་བྱས་ན་དེ་མེད་པའི་ཕྱིར་ཧ་ཅང་ཞུམ་པ་མ་ཡིན་པ། ཞེས་གསུངས་པ་ནི་ཕྱིན་ཅི་ལོག་ཏུ་འགྱུར། གང་འདྲ་ཟེར་ལབ་ན་ནི།
ལ། ཏི། ཧ་ཅང་ཞུམ་པ་མིན་པ་ཟེར་ཡག་དེ། གང་འདྲའི་འགྱོད་པ་ཅིག་དགོས་ཡོད། ཉེས་པ་བྱུང་ན།
འོངས་པས་འོངས་པས། ཧ་ཅང་ཞུམ་པ་མིན་པ་ནི། བསླབ་པའི་གཞི་རྣམས་བཅས་པ་ལས། འགལ་བར་བྱེད་པ་ལ། འགལ་བར་བྱས་པ་ལ་ཆུང་ངུ་འགྱོད་པའམ་འགྱོད་པ། ཆུང་ངུ་ནི་ཆུང་ངུ་འགྱོད་པའམ་འགྱོད་པ་ཆུང་བ་ནི་ཧ་ཅང་ཞུམ་པ་ཡིན་ལ། དེ་མེད་ཅིང་འགྱོད་པ་ཆེ་བའོ། དེ་ལྟར་ཡང་ཉན་ས་ལས་ཇི་ལྟར་ཧ་ཅང་ཞུམ་པ་ཡིན་ཞེ་ན་འདི་ལྟར། འདི་ལ། འདི་ན་ལ་ལ། བསླབ་པའི་གཞི་རྣམས་ལ་ངོ་ཚ་མེད་ཅིང་འགྱོད་པ་ཆུང་བ་དང་ལྷོད་ཅིང་གཡེལ་བར་བྱེད་པ་ཡིན་ཏེ་ཞེས་གསུངས་པས་འགྱོད་པ་ཆུང་བ་མེད་པ་ཟེར་ནས་འགྱོད་པ་ཆུང་བ་མེད་པ་ནི་འགྱོད་པ་ཆེན་པོ་ལ་ཟེར། འགྱོད་པ་ཆུང་བ་མེད་པ་ནི་འགྱོད་པ་ཆེན་པོ་ཟེར། ད་བསླབ་པའི་གཞི་ལ།

དཔེ་བྱས་ན་ཨ་ལེ་ང་སོ་སོ་གིས་ད་བཅས་པ་དང་འགལ་བ་སྡིག་པ་ཆེན་པོ་ཅིག་བྱས་སོང་ད་ཨ་ལེ་ང་མི་སྡུག་ཅག་རེད་སོ་སོ་སོ་སོ་ལ་མར་མཐོང་ཆུང་བཏང་ནས་སོ་སོ་སོ་སོ་ལ་མར་མནན་ནས་ང་བྱུང་མ་སོང་ང་ཡག་པོ་མི་འདུག་ད་མ་གོ་ར་པའི་ཐག་ལ་ཕྱིན་ན་སོ་སོ་ལ་ཉེས་ད་ད་བཏང་ནས་ང་སྡུག་ཅག་རེད་ང་ཆད་ན་འགྲིག་མ་སོང་ཟེར་ན་དེ་འདྲའི་ཟེར་བ་བྱེད་པ་དེ་ང་ཚོ་འགྱོད་པ་ཟེར་མཁན་དེ་ལ་དེ་ཏག་ཏག་འགྲིག་ཨ་ཡོད། དེ་རང་སྒྲུག་གི་མིན་པས་སྒྲུག་མིན་པ། ད་དེ་ལ་རང་གི་རང་ལ་གོ་ཐོས་ཡོད་དང་ཡང།

ཆུང་བ་ཙམ་ཡང་མེད་པ་ལ་བྱས་ན་དེ་ནི་འགྲིག་གི་མེད་པས། འགྱོད་པ་ཆུང་བ་ཙམ་མེད་པ་ཙམ་ལ་བྱས་ན་འགྲིག་གི་མེད་པས་འགྱོད་པ་ཆེན་པོ་ལ་བྱ་དགོས་པས། དེ་མེད་པའི་ཕྱིར་ཧ་ཅང་ཞུམ་པ་མ་ཡིན་པ་ཞེས་གསུངས་པ་ནི་ཕྱིན་ཅི་ལོག་ཏུ་གྱུར་ཏོ། ཧ་ཅང་ཐལ་བ་མ་ཡིན་པ་འདི་གསུམ་བྱེད། ཧ་ཅང་ཐལ་བ་མ་ཡིན་པ་ནི་འགྱོད་པའི་གནས་མ་ཡིན་པ། འགྱོད་པའི་གནས་མ་ཡིན་པ་སྟོན་པས

དེ་མེད་པའོ། ལེ་ལོ་མེད་པ་ནི་གཉིད་དང་གློས་འབེབས་པ་དང་ཉལ་བའི་བདེ་བ་རྣམས་ཉམས་སུ་མི་ལེན་ཞིང་ཉིན་དང་མཚན་དུ་དགེ་སྦྱོར་ལ་བརྩོན་པའོ། ལེ་ལོ་མེད་པ་གོ་དེ་རང་བྱེད། བག་ཡོད་པས་ཟིན་པ་ནི་སྔར་བཤད་པ་ལྟར་ཡན་ལག་ལྔ།

ལག་པའི་འདོད་ཆོག་རྐང་པའི་འདོད་ཆོག་མགོ་གི་འདོད་ཆོག་གི་དུ་བ་ནས་བཟུང་པའི་ཚུལ་བསྟན་བྱ་བའི་ལུགས་སོ། དེ་ལ་བག་ཡོད་དག་ལ་སྨོན་ལམ་ལེགས་པར་བཏབ་པ་ནི་སོ། བསྙེན་བཀུར་ལ་ཞེན་པ་མེད་པ་དང་སོ། ལྷ་ཉིད་དུ་སྨོན་ནས་ཚངས་སྤྱོད་ལ་གནས་པར་ཁས་བླངས་པ་མ་ཡིན་པའོ་སོ། སྨོན་ལམ་ལེགས་པར་བཏབ་པ་ནི་བསྙེན་བཀུར་ལ་ཞེན་པ་མེད་པ

ཚངས་སྤྱོད་ལ་གནས་པར་ཁས་བླངས་པ་མ་ཡིན་པའོ། ཚངས་སྤྱོད་ལ་གནས་པར་སྨོན་ལམ། ལྷ་ཉིད་དུ་སྨོན་ནས་ལྷ་ལ་སྐྱེ་བ་ལེན་པའི་ཆེད་དུ་ཚངས་སྤྱོད་ཀྱི་བསླབ་པ་ལ་གནས་པ་དེ་ལ་ཟེར་གྱི་མེད་པས། འོ་ད་དེ་འདྲ་ཅིག་ལ་ཟེར་གྱི་མེད་བསྙེན་བཀུར་ལ་ཞེན་པ་མེད་པ་བྱེད། བསྙེན་བཀུར་ལ་ཞེན་པ་མེད་པ་དེ་ལྷ་ཉིད་དུ་སྨོན་ནས་ཚངས་སྤྱོད་ལ་གནས་པ་མ་ཡིན་པ་དེ་རང་པའི་ལྷ་ཅིག་ཐོབ་ན་བསམ་པའི་ཆེད་དུ་ཚངས་སྤྱོད་ལ་གནས་པ་མ་ཡིན་པ་ཚངས་སྤྱོད་ལ་གནས་པ་དེ་ཐར་པ་ཐོབ་པའི་ཆེད་དུ་ལའོ། འོ་དེ་འདྲའི་ཕྱིར་དུ། ད་ཆོ་ག་ཕུན་སུམ་ཚོགས་པས་ཟིན་པ་ནི། འཆག་པ་འགྲེང་བ་སོགས་ཀྱི་སྤྱོད་ལམ་དང་ཆོས་གོས་བགོ་བ་སོགས་ཀྱི་འཕྲལ་གྱི་བྱ་བ་དང། ཁ་འདོན་བྱ་བ་སོགས་ཀྱི་དགེ་བའི།